སྔོན་ཚུད་ནས་གྲ་སྒྲིག་ཡག་པོ་བྱས་པ་དེ་ལ་བརྟེན་ནས་མགོ་འཁོར་བའི་ཉེན་ཁ་ཉུང་དུ་གཏོང་གི་ཡོད་པ་རེད་ལ་གལ་སྲིད་ཁྱེད་རང་མགོ་འཁོར་ཏེ་ལམ་ཁ་ནོར་བ་ཡིན་ན་ཡང་གྲ་སྒྲིག་ཡག་པོ་ཡོད་པ་ལ་བརྟེན་ནས་ཁྱེད་རང་ཡང་བསྐྱར་རྙེད་ཐུབ་པའི་རེ་བ་ཆེ་རུ་གཏོང་གི་ཡོད་པ་རེད། མི་མེད་ལུང་སྟོང་དུ་སྤྲོ་འཆམ་བྱེད་པ་ནི་སེམས་པ་སྤྲོ་སྦྱོང་བྱེད་པའི་བྱ་འགུལ་ཞིག་ཡིན་པ་རེད། དེ་ནི་རྒྱ་ཁྱོན་ཆེན་པོ་དང་ཤིང་ནགས་དང་བྲག་རི་སོགས་ཀྱི་ཁྱད་ཆོས་འདྲ་མིན་ཡོད་པའི་ཨོ་སི་ཁྲུ་ལི་ཡ་རང་བྱུང་ཁོར་ཡུག་དེ་ཉམས་སུ་མྱོང་བའི་ལམ་ཁ་ཡག་ཤོས་དེ་ཡིན་པ་རེད། མི་ཚོས་གཟབ་གཟབ་ག་ཚད་བྱས་ན་ཡང། མི་མེད་ལུང་སྟོང་ལ་སྤྲོ་འཆམ་བྱེད་སྐབས་མགོ་འཁོར་གྱི་ཡོད་པ་རེད། དེའི་ཐད་ལ་ནིའུ་སཱའུཐ་ཝེལ་སི་མི་མེད་ལུང་སྟོང་ཁུལ་གྱི་མྱུར་སྐྱོབ་ཚན་པའི་མགོ་གཙོ་ཁེ་རོ་ལེན་སོགས་ཀྱིས་མི་མེད་ལུང་སྟོང་དུ་མགོ་འཁོར་མཁན་མི་བརྒྱ་ཆའི་དགུ་བཅུ་གོ་ལྔ་ཙམ་ཆུ་ཚོད་བཅུ་གཉིས་ནང་དུ་རྙེད་ཐུབ་ཀྱི་ཡོད་པ་བརྗོད་འདུག་དེའི་ཐད་ཁོང་མོས་མི་མེད་ལུང་སྟོང་ཁུལ་གྱི་བདེ་འཇགས་དང་འབྲེལ་ནས་བརྗོད་དོན། མི་མེད་ལུང་སྟོང་ཁུལ་དུ་སྤྲོ་འཆམ་བྱེད་སྐབས་ངེས་པར་དུ་དབྱིན་ཡིག་གི་བསྡུས་ཚིག་འགའ་སེམས་ལ་བཟུང་དགོས་པ་དང།

K ནི Know དང་དེའི་དོན་ནི་རང་ཉིད་ཀྱིས་ལམ་ཁ་ལ་རྒྱུས་ལོན་ཡག་པོ་བྱས་ཏེ་ནི་དེ་རྗེས་ལ་ནི་གྲ་སྒྲིག་བྱེད་པ་དེ་ཡིན་སྐོར་བརྗོད་སོང། ངེས་པར་དུ་ང་ཚོས་སེམས་ལ་འཛིན་དགོས་པ་ཞིག་ནི་ནམ་ཡང་རང་ཉིད་འགྲོ་སའི་ལམ་ཁའི་གནས་སྟངས་དང་དེའི་ཁུལ་གྱི་གནམ་གཤིས་སྔོན་བརྡ་ལ་ལྟ་དགོས་པ་དང། དེ་ལ་བརྟེན་ནས་རང་ཉིད་ཀྱི་ལག་ཏུ་དངོས་པོ་གང་དག་ངེས་པར་དུ་འཛིན་དགོས་པ་ཐག་གཅོད

ངེས་པར་དུ་འཁྱེར་དགོས་པ་དང་དེ་མིན་ཁ་པར་ནང་དུ་ཕབ་ལེན་བྱས་ནའང་ཆོག་པ་རེད་ཞྭ་མོ་ནི་ཧ་ཅང་གལ་ཆེན་པོ་ཡིན་པ་མ་ཟད་ཉི་འགོག་ངོ་སྣུམ་དང་ཧ་ཅང་སྟབས་བདེ་བའི་ལྷམ་ཆ་གཅིག་བཅས་འཁྱེར་རྒྱུ་ཡང་གལ་ཆེན་ཡིན་པ་རེད་དེ་དག་ལས་ཀྱང་གལ་ཆེ་བ་ནི་རང་ཉིད་ཀྱི་མཉམ་དུ་གྲོགས་པོ་འགའ་ཡོད་རྒྱུ་དེ་ཡིན་པ་རེད་མི་མེད་ལུང་སྟོང་དུ་རང་ཉིད་གཅིག་པུ་འཁོར་ཉུལ་བྱེད་པ་ནི་གལ་སྲིད་རང་ཉིད་ལ་རྨས་སྐྱོན་སོགས་ཀྱི་དོན་རྐྱེན་བྱུང་ཚེ་ཉེ་འཁོར་ན་རོགས་རམ་བྱེད་མཁན་གྱི་མི་གཅིག་ཀྱང་མ་འཁྲིད་པ་དང་གཅིག་མཚུངས་རེད་ཅེས

གཞན་ཁྱེད་རང་སྤྲོ་འཆམ་ལ་མ་སོང་གོང First Aid Kit ནི་ངེས་པར་དུ་བརྗེད་མི་ཉན་པ་ཞིག་རེད། མི་གཞན་ལ་རང་ཉིད་ས་ཕྱོགས་གང་དང་གང་དུ་འགྲོ་འཆར་ཡོད་པའི་གནས་ཚུལ་ཆ་ཚང་ཤེས་སུ་འཇུག་དགོས་པ་རེད། དེའི་ཐད Caro Ryan ལགས་ཀྱིས་བརྗོད་པ་ལྟར་ན། ང་ཚོས་རྒྱལ་ཡོངས་སྤྱི་གླིང་ཚན་པ་དང་རི་དྭགས་ཞབས་ཞུ་ཚན་པ། ཉེན་རྟོག་ཚན་པ། གྲོགས་པོ་ཡག་པོ་ཚོ་ལ་རང་ཉིད་ཀྱི་འཆར་གཞི་རྣམས། ཤེས་རྟོགས་ཡོད་པ་བྱ་དགོས་པ་དང་ཡང་ཁོང་མོས། རང་ཉིད་གང་དུ་འགྲོ་འཆར་ཡོད་པའི་གནས་ཚུལ་ཞིབ་ཕྲ་བཤད་དགོས་ཏེ། ལམ་ཁ་གང་དུ་འགྲོ་བ་དང་དུས་ནམ་ཞིག་ལ་ཚར་བ། སྤྲོ་འཆམ་ཚར་རྗེས་ཁོང་ཚོར་འབྲེལ་བ་བྱས་ཏེ་རང་ཉིད་བདེ་འཇགས་ངང་ཕྱིར་ལོག་ཡོད་པའི་བརྡ་ལན་སྤྲོད་དགོས་པ་གལ་ཆེན་ཡིན་པ་རེད། དེ་བས་གྲ་སྒྲིག་སྡུག་ས་ནས་བྱས་ཏེ་རང་ཉིད་ལ་ཉེན་ཁ་ཡོད་སྐབས་སུ་ཉེན་བརྡ་གཏོང་བར་སྔ་ས་ནས་གྲ་སྒྲིག་དགོས་ལ། དེས་རང་ཉིད་གང་དུ་ཡོད་མེད་ངོས་འཛིན་དང་རོགས་རམ་སློང་བར་ཕན་ཐོགས་ཆེན་པོ་ཡོད་པ་རེད།

ས་གནས་ངོས་འཛིན་བྱེད་ཆས་དེ་ནི་ཚོང་ཁང་ཁག་ཅིག་དང་རྒྱལ་ཡོངས་སྤྱི་གླིང་ཚན་པ་དེ་བཞིན་མི་མེད་ལུང་སྟོང་གི་ས་ཁུལ་གྱི་ཉེ་འགྲམ་ན་ཡོད་པའི་ཉེན་རྟོག་ལས་ཁུངས་ནས་ཁྱེད་རང་གིས་པེ་ཤ་སྤྲད་ཀྱི་གཡར་རྒྱུ་ཡོད་པ་རེད་དེ་བཞིན་རང་ཉིད་ཀྱི་ཁ་པར་ནང་དུ་ཉེན་བརྡ་གཏོང་བའི་མཉེན་ཆས Emergency Plus App ཕབ་ལེན་བྱས་ཆོག་ནའང་དེ་ལ་ཁ་པར་གྱི་བརྡ་རྟགས་དགོས་ལ་བརྡ་རྟགས་ཡོད་ཚེ་དེས་རང་ཉིད་ཀྱི་ས་ཕྱོགས་ཤེས་རྟོགས་དང་གཞན་ལ་ཁ་པར་བཏང་ནས་རོགས་པ་སློང་ཆོག་པ་ཡོད་འདུག་ཡང་མ་རེ་ལགས་ཀྱིས་བརྗོད་པ་ལྟར་ན་མི་མེད་ལུང་སྟོང་དུ་ཕྱིན་ཚེ་རང་ཉིད་ཀྱི་ལམ་ཁ་ལ་རྒྱུས་ལོན་དགོས་པ་མ་ཟད་རང་ཉིད་ལ་ཆ་རྒྱུས་ཡོད་པའི་ལམ་ཁ་དེའི་ནང་དུ་ངེས་པར་དུ་འགྲོ་དགོས་པ་གལ་ཆེན་ཡིན་སྐོར་བརྗོད་འདུག། དེ་མིན་ལམ་བར་ནས་ལམ་ཁ་གཞན་ཞིག་འདེམས་མི་ཉན་པ་རེད་གལ་སྲིད་དོན་རྐྱེན་ཅིག་བྱུང་ནའང་མི་གཞན་ལ་ཁྱེད་རང་ས་ཆ་གང་དང་གང་དུ་འགྲོ་འཆར་ཡོད་པ་བརྗོད་ཡོད་སྟབས་ཛ་དྲག་གི་མྱུར་སྐྱོབ་ཚན་པས་ཁྱེད་རང་གང་དུ་འཚོལ་ག་ཡོང་དགོས་པ་ཧ་གོ་གི་ཡོད་པ་རེད།

ཨན་པ་ཤི་ཆུ་ཞིག་འཐུང་གལ་སྲིད་ཐབ་ཀ་ལྟ་བུ་དེ་འདྲ་འཁྱེར་ཡོད་ཚེ་ཇ་ཟིག་ཡང་བསྐོལ་ན་འགྲིག་གི་རེད་མར་བསྡད་ནས་སེམས་པ་ལྷོད་ལྷོད་བྱེད་པ་དེས་རང་ཉིད་ཀྱི་ཐག་གཅོད་གང་བྱས་པ་དེ་བློ་གཟུར་བོའི་ངང་བྱེད་པ་ལ་ཕན་ཐོགས་ཆེན་པོ་ཡོད་པ་རེད་ལམ་ཁ་ནོར་བ་དེའི་ནང་དུ་མུ་མཐུད་ནས་འགྲོ་བའམ་ཡང་ན་ཚབ་བེ་ཚུབ་བེའི་ངང་འོལ་ཚོད་ཀྱིས་ལམ་ཁ་གཞན་ཞིག་འདེམས་ནས་འགྲོ་བ་དེས་སོ་སོའི་ལམ་ཁ་རྙེད་པ་ལ་ཕན་ཐོགས་པ་ལས་གནོད་ཆེ་བ་རེད་དེ་ལྟ་བུའི་ཡན་ཐག་གཅོད་ལ་ཆེད་མཁས་པས་དབྱིན་སྐད་དུ Bending the Map ཟེར་ལ།

གལ་སྲིད་གནམ་གཤིས་ཏག་ཏག་ཡིན་པ་དང་མཐུན་རྐྱེན་འཛོམས་སོང་ན་ང་ཚོས་གནམ་གྲུ་བརྒྱུད་ནས་ཁྱེད་རང་གང་དུ་ཡོད་མེད་བཙལ་དུ་ཡོང་བ་རེད། དེ་བས་ཁྱེད་ཀྱིས་དུག་ལོག་ཚོན་མདངས་སེར་པོ་དང་དམར་པོ་ལྟ་བུའི་ཧར་པོའི་རིགས་གོན་རྒྱུ་དེ་གལ་ཆེན་པོ་ཡིན་པ་རེད། དེ་ལྟར་བྱུང་ན་གནམ་གྲུ་ནས་མར་ཡག་པོ་མཐོང་གི་རེད། དེ་མིན་གཞན་གྱིས་ཁྱོད་གློག་བཞུ་དང་ཁ་པར་གྱི་གློག་ལྟ་བུ་བེད་སྤྱོད་བྱས་ནས་བརྡ་བཏང་ནའང་འགྲིག་པ་རེད། དེ་མིན First Aid Kit ཡོད་པ་ཡིན་ན་དེའི་ནང་དངུལ་ཤོག་དང་གསེར་ཤོག་ཡོད་སྟབས་དེ་ས་ལ་བཀྲམ་ནས་འོད་གནམ་ལ་འཕྲོ་རུ་བཅུག་པ། གལ་སྲིད་གནམ་གཤིས་ཏག་ཏག་ཡིན་པ་དང་མཐུན་རྐྱེན་འཛོམས་སོང་ན་ང་ཚོས་གནམ་གྲུ་བརྒྱུད་ནས་ཁྱེད་རང་གང་དུ་ཡོད་མེད་བཙལ་དུ་ཡོང་བ་རེད་དེ་བས་ཁྱེད་ཀྱིས་དུག་ལོག་ཚོན་མདངས་སེར་པོ་དང་དམར་པོ་ལྟ་བུའི་ཧར་པོའི་རིགས་གོན་རྒྱུ་དེ་གལ་ཆེན་པོ་ཡིན་པ་རེད་དེ་ལྟར་བྱུང་ན་གནམ་གྲུ་ནས་མར་ཡག་པོ་མཐོང་གི་རེད་དེ་མིན་ཁྱེད་ཀྱིས་གློག་བཞུ་དང་ཁ་པར་གྱི་གློག་ལྟ་བུ་བེད་སྤྱོད་བཏང་ནས་བརྡ་བཏང་ནའང་འགྲིག་གི་རེད་དེ་མིན First Aid Kit ཡོད་ན་དེའི་ནང་དུ་དངུལ་ཤོག་ཡོད་པ་རེད་དེ་ས་ལ་བཀྲམ་ནས་འོད་གནམ་འཕྲོ་གི་ཡོད་ན་ཕན་ཐོགས་ཆེན་པོ་ཡོད་པ་རེད། གལ་སྲིད་ཁྱེད་རང་རྨས་པ་ཡིན་ན་གནམ་གཤིས་རྩུབ་པོ་གི་ནང་ལྷག་པ་ཡིན་ན་རང་ཉིད་འདུག་ས་ཟིག་བཟོ་དགོས་པ་དང་ལྭ་བ་རློན་པ་ནི་བེད་སྤྱད་ནས་མེ་འབུད་དགོས་ཡོད་རེད། མེ་འབུད་པ་དེ་ལ་བརྟེན་ནས་ནི་ཁྱེད་རང་གང་དུ་ཡོད་མེད་དེའི་ས་ཆ་དེ་ལ་ངོས་འཛིན་བྱེད་པ་ལ་ཕན་ཐོགས་ཆེན་པོ་ཡོད་པ་རེད། དེ་ནས་རང་ཉིད་ལ་ཡོད་པའི་དངོས་པོ་རྣམས་ནི་གཟབ་ནན་གྱིས་བདག་པོ་བྱེད་དགོས་པ་དེ་ཧ་ཅང་གལ་ཆེན་པོ་ཡིན་པ་དང་དེ་ལས་གལ་ཆེ་བ་ནི་སོ་སོའི་གི་ཟ་རྒྱུ་དང་འཐུང་རྒྱུ་དེ་ལ་གྲོན་ཆུང་ཞིག་བྱས་ནས་བེད་སྤྱོད་གཏོང་ཡག་དེ་ཧ་ཅང་གལ་ཆེན་པོ་ཡིན་པ་རེད། སོ་སོ་སྤྲོ་འཆམ་ལ་མ་སོང་བའི་གོང་ལ First Aid ཀྱི་སློབ་ཚན་ལེན་པ་འདི་ཧ་ཅང་གི་གལ་ཆེན་ཡིན་པ་དང་དེས་ནི་སོ་སོ་ལ་སྨན་བཅོས་བྱེད་པ་དང་མི་གཞན་ལ་སྨན་བཅོས་བྱེད་པར་ཐབས་ལམ་ཡག་ཤོས་དེ་ཡིན་པ་རེད། གཞན་ཡང། Kirsten Mayer ཀྱིས་མི་མེད་ལུང་སྟོང་དུ་སྤྲོ་འཆམ་བྱས་པའི་ཚོགས་པའི་ནང་འཛུལ་ཞུགས་བྱ་དགོས་པ་གལ་ཆེན་ཡིན་སྐོར་བརྗོད་འདུག་ལ། དེའི་ཐད་ཁོང་གིས། མི་མེད་ལུང་སྟོང་དུ་རང་ཉིད་ཀྱི་མཉམ་དུ་ཚོགས་པའི་མི་འགའ་ཡོད་ཚེ་བདེ་འཇགས་ཡིན་པ་དང།